དགུ་དང་ཐེ་ཇི་གཉིས་མ་གཏོགས་གཞན་དག་འོང་ས་མེད་ད་སེམས་བཅུ་གཉིས་ན་ཐེ་ཇི་གཉིས་མ་གཏོགས་གཞན་དག་འོང་ས་མེད་པ་རེད། ད་རང་ལས་ཅུང་ཟད་དེ་དྲག་གི་འདུག་བ་དཔེར་ན་སྤྲུལ་པ་བཅུ་བཞི་པའི་གནས་སྐོར་སོགས་རང་ཉིད་སྤྲུལ་སེམས་ཁོ་རང་སྐད་ཅིག་གཉིས་པ་སྐད་ཅིག་དང་པོ་ལ་ཡོང་གི་རེད་བ། སྐད་ཅིག་དང་དེ་ནས་སྐད་ཅིག་གཉིས་པ་དེ་སོགས་སྐད་ཅིག་དང་པོ་དེ་དེ་མ་ཐག་འདྲེས་རེད་བ། འོ་དེ་རང་ལས་སྐྱེས་ཟེར་ནས་ཕྱིན་ཅི་རེད་སྐད་ཅིག་ཕྱི་མ་ཕྱི་མ་སྐད་ཅིག་སྔ་མ་སྔ་མ་དེ་སོགས་སྐྱེ་གི་རེད་བ། སྐད་ཅིག་སྔ་མ་སྔ་མ་དེ་མ་ཐག་རྐྱེན་བྱས་ནས་ཕྱི་མ་ཕྱི་མ་དེ་ནས་སྐྱེ་གི་ཡོད་རེད་དེ།

སྐྱུར་བ་ལྡང་བ་ནི་དེས་ན་དེ་ནི་ལྡང་བའི་ཚེ་ན་སྣོད་ཀྱི་ལ་བར་སྙོམས་པར་འཇུག་དགོས་པ་དེ་འདྲ་རེད། ཨ་ནི། ད་དེ་ནི། འདི་ལས་གསུངས་འདུག་ཨ།

གཟུགས་དང་གཟུགས་མེད་པ་དག་ན། མི་དགེ་ལས་གཞན་ཟག་མེད་མི་དགེ་ལས་གཞན། གཟུགས་ཁམས་དང་གཟུགས་མེད་ཁམས་གཉིས་ལ། མི་དགེ་བ་དང་བྲལ་བའི་གཞན། འདོད་པ་ལ་གཅིག་པ་ཡིན་གསུམ་གསུམ་ཡོད། དགེ་བ། བསྒྲིབས་ལུང་མ་བསྟན་མ་བསྒྲིབས་ལུང་མ་བསྟན་ཅེས་གསུམ་གསུམ་དུ་ཡོད། གཟུགས་དང་གཟུགས་མེད་པ་དག་ན། མི་དགེ་ལས་གཞན། གཟུགས་དང་གཟུགས་མེད་པ་དག་ན།

དེ་ནི། སེམས་བཅུ་གཉིས་ཟེར་བ་དེ་ད་དེ་ཡིན། ད་ད་ལྟ་བཤད་པའི་གཙོ་བོ་དེ་སེམས་བཅུ་གཉིས་མ་རྩ་བྱས་ནས་དེ་ལ་དེ་ནི་དེའི་ནང་ནས་ཨ་ནི། སེམས་རེ་རེ་ཚུར་ཕུད་ནས་ཁོང་གི་དེ་ནི་དེ་མ་ཐག་རྐྱེན་བྱེད་མཁན་དེ་ལ་ག་ཚོད་ཡོད་ཁོ་རང་གི་དེ་མ་ཐག་འབྲས་དེ་ལ་ག་ཚོད་ཡོང་གི་རེད་འོ་ད་དེ་སེམས་བཅུ་གཉིས་ནི་རེ་རེ་ལ་དོགས་སེལ་གཉིས་གཉིས་རྒྱག་ནས་བཤད་ཡོང་གི་ཡོད།

བློ་བདེ་ཉུང་དྲགས་པའི་སྐྱོན་ཡོད་མ་རེད། བློ་ཐུབ་ཅིང་དྲགས། བློ་ཡ་མང་ཙི་ཡོད་དྲགས། ཨ་ཕས་འདི་གར་བཞག་པ་མིན་འགྲོ།